མཁན་ཡང་མང་པོ་ཡོད་ས་རེད་ཨ་ནི་བསྟོད་ར་གཏོང་མཁན་དང་སྨད་ར་འབེབས་མཁན་གཉིས་ཀ་གི་ག་རེ་ག་རེ་ཤེས་ཀྱི་འདུག་ཨེ། ལགས་རེད་ད། གཙོ་ཆེ་བ་ད་ལྟ་ཁོ་རང་གི་ཤུགས་རྐྱེན་ཞུགས་རྒྱུ་ཆེན་པོ་ཡིན་དུས། རྣམ་པ་ཚོ་ཁག་ཅིག་གིས་རྣམ་པ་གཉིས་ཀ་གི་མ་གི་ང་ཚོའི་གི་གསར་འགྱུར་གི་ལས་རིམ་ནང་ལ་རོབ་ཙམ་ཞིག་ངོ་སྤྲོད་ཅིག་གནང་སོང་ངས་གཅིག་རོབ་ཚོ་མ་ཞུས་པ་ཡིན་ན། ད་ལྟ་ཁོ་རང་ལ་ཡག་བྱས་རྗེས་ཆེ་ཤོས་དེ་ག་རེ་ངོས་འཛིན་བྱེད་ཀྱི་ཡོད་རེད་ཟེར་ན། ཨ་ནི་རྒྱུན་རིང་པོ་ལ་ཡག་ད་ལྟ། ཨ་མི་རི་ཀའི་ནང་ལོགས། ཁ་ཚ། འཛམ་བུ་གླིང་ནང་ལོགས་ལ་ཨ་མི་རི་ཀའི་ཀྱི་སྟོབས་ཤུགས་དང་ཨ་ནི་ཨུ་རུ་སུའི་ཀྱི་ད། Soviet Union དེའི་སྐབས་ཀྱི་ཨུ་རུ་སུའི་སྤྱི་མཐུན་རྒྱལ་ཁབ་ཀྱི་ཨ་ནི་ཁོ་གཉིས་གཉིས་བར་ལ་ཡ་འགྲན་རྩོད་ཞེ་པོ་ཅིག་ཤུགས་ཆེན་པོ་ཅིག་བྱུང་བའི་ཁ་ཐུག་དེ་ལ་ད་ཁྱོད་ཤི་ང་གསོན་ཀྱི་འགྲན་རྩོད་དང་ཨ་ནི། ཅིག་གི་རྡུལ་ཕྲན་མཚོན་ཆ་བེད་སྤྱོད་གཏོང་ཡག་གི་མཚམས་སླེབས་ཡག་གི་ཉེན་ཁ་དང་འདི་འདྲའི་ཅིག་ཁ་ཐུག་དེ་ལ་ཨ་ནི་ད་ལྟ་ཧན་རི་ཀི་སིན་ཇེར་ཀྱི་ནིག་སིན་གྱི། ཨན་རྒྱལ་སྲུང་སློབ་སྟོན་པ་ཡིན་པའི་ཁ་ཐུག་དེ་ལ་པོ་ལགས་ཀྱིས། ཅིག་ད་ལྟ་རྒྱལ་ཁབ་གཞན་དག་མང་པོ་དང་འབྲེལ་བ་བྱས་བྱས་ནས་གང་ཅི་རྒྱ་ནག་འདི་གཅིག་གིས་ཨུ་རུ་སུའི་ཕྱོགས་གཏོགས་ལ་ཡང་མ་ཕྱིན་པ་བྱས་བྱས་ནས་ཨ་མི་རི་ཀའི་ཕྱོགས་གཏོགས་ལ་ཅིག་འགུག་ཐུབ་ཡག་གི་ཐབས་ཇུས་ཤིག་རེད་ད་གཡོ་ཇུས་ཤིག་བཏིང་དེ་བྱས་ནས་འདི་ལམ་ལྷོང་ཕྱིན་ཡོད་རེད། ད་གཙོ་ཐབས་ཤེས་དང་རིམ་པ་མང་པོ་བྱས་ཤག་དཔེར་ན་རོ་མཱེ་ནི་ཡ་བརྒྱུད་ནས་བྱས་ཤག་ཨན་དེ་ནང་བཞིན་རྒྱལ་ཁབ་གཞན་དག་བརྒྱུད་ནས་བྱས་ཤག་ད་མང་ཆེ་བ་ཅིག་དམར་པོའི་རྒྱལ་ཁབ་དང་འབྲེལ་བ་ཡོད་ཆགས་ཆགས་བསྡད་ཡོད་རེད་ཡིན་ནའི་འདིའི་སྐབས་ལ་རྒྱ་ནག་དང་ད་འབྲེལ་བ་ཉེ་ཤོས་འདྲ་བོ་ཅིག

ད་གཅིག་གི་དམག་འཁྲུག་དེ་ལངས་པ་ཡིན་ན་ཞོག་རྒྱ་ནག་ལའང་གདོང་ལེན་བྱེད་དགོས་ཡ་གཅིག་དང་ཨ་མི་རི་ཀ་ལའང་ཁ་གཏད་བཅག་དགོས་ཡ་ཆགས་པ་ཡིན་ན་ཁག་པོ་ཆགས་ས་རེད་ཅེས་འདི་ནས་བྱས་ནས་ཉམས་ཙང་ད་གཅིག་གི་འཛམ་བུ་གླིང་ནང་ལོགས་ལ་རྡུལ་ཕྲན་མཚོན་ཆའི་གི་ཉེན་ཁ་མེད་པ་བཟོ་ཡ་ལ་སོགས་པ་དེ་འདྲའི་ཐོག་ནས་ཨན་ཁོ་རང་གིས་ཅིག་གི་རླབས་ཆེན་པོ་རུ་བྱེད་ཐུབ་ཡོག་རེད་ཅེས་ད་ངོས་འཛིན་བྱེད་ཀྱི་ཡོག་རེད་ད་ཡིན་ནའི་ད་ལྟ་དམའ་འབེབས་བྱེད་མཁན་ཚོས་ཀྱིས་ག་རེ་བྱེད་ཀྱི་ཡོག་རེད་ཟེར་ན། ཁོ་རང་གིས་ཅིག་བསམ་བློ་བཏང་སྟངས་ལས་ཀ་བྱེད་སྟངས་ཀྱི་ཐོག་ནས་ཟླ་གཅིག།

བཀོད་བྱུས་བཏང་བྱས་ནས་ཨ་ནེ་གཅིག་གིས་ངན་སྐུལ་བྱས་བྱས་ནས་ཨ་གང་ལྟར་དབང་ཆ་ཟིན། ཨ་ནེ་དྲག་པོའི་དབང་འཛིན་པ་དེ་ཚོས་ཀྱིས་ཨ་ནེ་གཅིག་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་གཅིག་གིས་འགྲོ་བ་མིའི་ཐོབ་ཐང་དམངས་གཙོའི་ལས་འགུལ་བ་དེ་ཚོར་རྡུང་རྡེག་བཏང་ནས་ལོ་ངོ་བཅུ་ཕྲག་མང་པོའི་རིང་ཁ་ལ་དབང་ཆ་ཟིན། ཨ་ནེ་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བ་དེ་ཚོ་ཚང་མར་རྩིས་མེད་དང་ད་གང་ཆ་བརྒྱབ་ནས་ངན་སྐུལ་བྱས་པ་དང་དེ་ཚོའི་གི་གནད་དོན་དེ་ཨ་ནེ་ཤུགས་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད། ད་ལྟོས་ལ་ད་ངས་རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་ཟེར་ན་ད

ཨ་ནེ་ངན་བསླབ་བྱེད་མཁན་ངན་ཇུས་བྱེད་མཁན་ད་འདི་ནང་ལོགས་ལ་ཡ་གཅིག་གིས་གཞན་ཕན་ཕར་བཞག་ཕལ་ཆེར། གཉིས་ཕན་གྱི་བསམ་བློའི་གི་གནས་ཚད་དེ་ཡང་ཆུང་ཆུང་ཞིག་རེད་ད་ངས་གནས་ཚུལ་དེ་འདྲ Real Politics བྱེད་ཡ་འདི་ང་ཚོས་གི་གསན་མཁན་རྣམ་པ་ཚོའི་ཁྲོད་ལ་ད་ང་ཚོ་གསན་མཁན་རྣམ་པ་ཚོའི་རྒྱལ་རབས་རེད་གཞན་དག་མང་པོ་ཡོང་གི་རེད་དེ་ཚོའི་ཁྲོད་ལ་ཡ་ངས་སྒྲུང་གི་ཐོག་ནས་དེ་རིང་མ་ངོ་སྤྲོད་ཅིག་ཞུ་གི་ཡིན།

ལས་རྒྱུ་འབྲས་ཡོད་མ་རེད། ཟེར་བྱེད་དུས་སྟག་དེ་གི་ད་ངས་ཁྱེད་རང་ཟ་གི་ཡིན་ཟེར་དུས་ད་དེ་འདྲས་ཁྱོན་ནས་མ་བྱེད་ཨ་ནི་མུ་མཐུད་ནས་ང་གཉིས་སེམས་ཅན་གཞན་དག་ཅིག་ལ་སྐད་ཆ་དྲིས་དགོས། ད་སེམས་ཅན་གཞན་དག་ཅིག་ལ་ཡང་སྐད་ཆ་དྲིས་དགོས་བྱས་ནས། དྲིས་ཐུབ་དུས་ཕོ་རོག་ཞིག་ཐུག་པ་རེད། ཨན་ཕོ་རོག་དེ་ལ་ལོ་རྒྱུས་ཆ་ཚང་ཅིག་བཤད་དུས་ཕོ་རོག་དེ་གི་བསམ་བློ་བཏང་སྟངས་དེ་ལ་ད་ལས་རྒྱུ་འབྲས་ཡོད་རེད་ཟེར་ལབ་པ་ཡིན་ན་ད་ཁེ་ཕན་ཁྱོན་ནས་མི་འདུག་ཡོད་མ་རེད་ཟེར་ལབ་ན་ང་ཤ་ཟ་ཡ་རག་གི་རེད་རུས་ཁོག་ཟ་ཡ་རག་གི་རེད་ཨན་ཁྲག་འཐུང་ཡ་རག་གི་རེད་ཟེར་བྱས་ནས་ལས་རྒྱུ་འབྲས་ཡོད་མ་རེད་ཟེར་ལབ་དུས། ད་ཁོ་ཡང་ད་ཐ་མ་ཐུག་ས་དེ་རུ་ཡང་རྒྱུ

གནས་ཚུལ་གྱི་ཚིག་ཐོ་གཅིག་ཕྱི་ལོགས་ལ་ཐོན་ཡོད་རེད་ད་དེ་ཕྱི་ལོགས་ལ་ཡང་ཨ་མི་རི་ཀའི་གཞུང་རང་གིས་ད་ལོ་ཡུན་དང་དུས་ཚོད་རིང་པོ་ཕྱིན་ཙང་ཨ་ནི་མངོན་གསལ་དོད་པོའི་ཐོག་ནས་ཕར་ཡོངས་གྲགས་ཐོག་ནས་ལྟ་འགོ་བར་མ་གཏོགས་གསང་བ་ཕྱིར་གྱར་བྱས་པ་དེ་འདྲ་མ་རེད་བྱས་ཙང་དེའི་ནང་ལ་ག་རེ་བཤད་ཡོད་ཟེར་ན་ཚོགས་ཆུང་བཞི་བཅུ་ཐམ་པས་ཀྱིས་ཨ་ནི་བཀའ་འཁྲོལ་བྱས་པའི་ཀྱི་ནང་གི་གསང་བའི་ཀྱི་ད་གཅིག་ཚིག་ཐོ་འདི་ན་ཐོན་ཡོད་རེད། བྱས་ཙང་དེའི་ནང་ལོགས་ལ་ཡང་ད་ལྟ། ཚོགས་འདུ་དེའི་ནང་ལོགས་ལ། ད་ལྟ་ཁོ་རང་ཚོས་ཀྱི་བོད་པའི་གནས་ཚུལ་དེའི་ངོ་སྤྲོད་གནང་གི་འདུག་ཨ་མི་རི་ཀའི་ཕྱི་སྲིད་ཀྱི་དཔོན་རིགས་ཆེ་རེད་ཤག་དེའི་ནང་ཨ་ལེག་སི་ཇཱོན་སོན་ལགས་ཅིག་གིས་ངོ་སྤྲོད་ཤིག་གནང་གི་འདུག་ཨ་དེ་ལ་ཡང་ཀི་སིན་ཇར་གྱིས་ག་རེ་གསུང་གི་འདུག་ཟེར་ན། Does this have a direct benefit to us། དེ་ཡིས་བོད་པ་ལ་ཡང་རོགས་པ་བྱས་ཏེ་ང་ཚོ་ལ་ཐད་ཀར་ཁེ་ཕན་ག་རེ་ཡོད་རེད།

ཡང་དགའ་བོ་ཆགས་ཀྱི་རེད། ཨ་ནེ་ཀི་སིན་ཇར་ལགས་ཀྱིས་གལ་ཏེ་སྐུ་མདུན་མ་བཞུགས་པ་ཡིན་ན་ག་རེ་བྱེད་ཀྱི་རེད། ཨ་ནེ་ཁོ་རང་ཚོས་ད་ལྟ་གསུང་གི་འདུག་ཨ་ནེ་སྐུ་མདུན་མ་བཞུགས་པ་ཡིན་ན་ཨ་ནེ་བླ་ཆེན་མང་པོ་འཛོམས་བྱས་ནས་སྐུ་མདུན་གྱི་ཡང་སྲིད་གསར་པ་ཞིག་བཙལ་གྱི་རེད། ཨ་ནེ་ཁོ་རང་ཕྱི་ལོགས་ལ་འཁྲུངས་གི་རེད་པས། རེད་པ། ཨ་ནེ་ཕྱི་ལོགས་ལ་ཡང་ཕྱི་ལོགས་ལ་མི་མང་པོ་ཡོད་རེད་ཏན་ཏན་འཁྲུངས་གི་རེད་ཟེར་བྱས་ནས་དེ་འདྲས་བཤད་གི་འདུག་དེ་འདྲའི་སྐབས་དུ་དེ་ལ་ཕལ་ཆེར་ངས་ཡི་གེ་འདིའི་གོ་བ་ལེན་སྟངས་བྱས་པ་ཡིན་ན་ད་ཕྱི་སྲིད་དཔོན་རིགས་རེད་ད་ལྟ་ཨ་མི་རི་ཀའི་སི་ཨའི་ཨེ་རེད་དེ་གི་སྤོ་ལགས་ཀྱི་ཐོག་ཁང་བཏང་ས་མ་རེད་ཁོ་རང་རྒྱ་ནག་ལ་བློ་ཐག་ཉེ་པོ་ཡོད་ཙང་ད་བཏང་ས་མ་རེད་བསམ་དུས་ཨ་ནི་གལ་ཏེ་ང་ཚོས་མུ་མཐུད་ནས་རོགས་པ་བྱས་པ་ཡིན་ན་བོད་པ་ལ་ཡང་རོགས་པ་བྱེད་ཡག་དེ་ཨ་མི་རི་ཀའི་སྐབས་དེའི་ཨ་མི་རི་ཀའི་ཌོ་ལར་ཨ་ནི་སུམ་འབུམ་དྲུག་ཁྲི་སུམ་སྟོང་འགྲོ་གི་འདུག་ཨ་ནི་ལོ་རྗེས་མ་ལ་ཡང་ཉིས་འབུམ་དྲུག་ཁྲི་སུམ་སྟོང་འགྲོ་གི་འདུག་ཨ་ང་ཚོའི་འགྲོ་སོང་འདང་གི་འདུག་ཞེས་དུས་ཨ་ཁོ་རང་གིས་ད་འདི་ཙམ་ཡིན་ན་འགྲིག་གི་འདུག་ཡིན་ནའི་མཐའ་ཐུག་དེ་ལ་ཡང་ད་གང་ཅི་ཨ་མི་རི་ཀའི་བོད་པའི་འཇབ་དམག་ནང་ལོགས་ལ་ཡང་གཅིག་ཁྲི་བརྒྱད་སྟོང་འདུག་ཨ་འདི། སུམ་བརྒྱ་བར་དུ་མར་ཉུང་བཏང་དགོས་ཡོད་ཟེར་ཡག་གི་ནང་ཁུལ་གྱི་ད་གང་ལྟར་གཅིག་གི་ཁེ་ཕན་གཙོ་བཟུང་ཐོག་ནས་བོད་པ་ལ་ཡང་ཕམ་ཉེས་འགྲོ་ཡ་གཅིག་གཞི་རྩ་གཅིག་འདི་བྱ་དགོས་ར་ད་བོད་པ་དང་ཐད་ཀར་འབྲེལ་བ་ཡོད་པ་གཅིག་འདི་བྱས་ད་ཡིན་ནས་ང་ཚོ་ཕམ་ཉེས་ཕྱིན་ཡོད་རེད་པས་ཕྱིན་ཡོད་མ་རེད་ཁོ་རང་འཇིག་རྟེན་དེ་ནས་ཡལ་བ་རེད་ཨ་ནི་ཕྱིན་ཚར་བ་རེད་ང་ཚོ་བོད་པའི་འཐབ་རྩོད་དེ་མུ་མཐུད་གནས་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན་རྒྱ་རི་རིན་པོ་ཆེ་ང་ཚོ་ད་ལྟ་རྒྱ་རི་རིན་པོ་ཆེ་དམ་པ་ཁོང་གཅིག་གསུང་གི་རེད།

ཨ་ནི་རྒྱ་གར་དེ་སྤྱི་བཏང་ཅིག་གི་ཕྱོགས་ལྷུང་མེད་པའི་རྒྱལ་ཁབ་གྲལ་རེད་དེ་ཡིན་ནའི་ལྟ་སྟངས་དེ་ག་དུས་ཡིན་ནའི་ཨུ་རུ་སུའི་གི་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱོགས་གཏོགས་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་བྱས་ཙང་དེ་འདྲས་བྱེད་དུས་བང་ལ་དེ་ཤི་གི་ནང་ལོགས་ལ་ཡ་ཆ་འདའ་བང་ལ་དེ་ཤི་གི་ད་བང་ལ་དེ་ཤི་གི་མི་མང་དེ་ཚོས་ང་ཚོ་སྐད་ཡིག་བང་ལ་ཡིན་ཨ་ནི་ང་ཚོ་ཁ་ཁ་རྒྱལ་ཁབ་ཁ་ཁ་དགོས་ཡོད་ཞེས་ད་ཤར་པ་ཀི་སི་ཐན་གི།

ཨ་མི་རི་ཀའི་ཆབ་སྲིད་དང་དེའི་ནང་འཁྲབ་བསྡད་པ། འདི་ག་རེད་ཟེར་ན་སྤོ་ལགས་ཀྱི་སློབ་སྟོན་ཚོགས་ཆུང་འདྲ་བོ་དེ་འདྲ་བཙུགས་ཨ་ནི་སོ་སོའི་སྒེར་གྱི་ཁེ་ཕན་བཙལ་ཡ་ཆེད་དུ་གང་ཅི་ད། མང་ཚོགས་པ་ཡིན་ནའི་རེད་སྤྱི་མཐུན་ཚོགས་པ་ཡིན་ནའི་རེད་ཨ་ནི་ཕོ་བྲང་དཀར་པོའི་ནང་ལ་ག་དུས་ཡིན་ནའི་ཡར་འགྲོ་ཆོག་ཆོག་དང་དེ་ཚོ་གོ་སྐབས་བསྐྲུན་ཡ་ཨ་ནི་མིག་ལྟོས་ངན་པ་ཞིག་བཏིང་ཡོད་རེད་ག་རེ་ཡོད་ཟེར་ན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ལོགས་ལ་ད་རྒྱ་ནག་ལ་བསྟུན་མཁས་བྱས་པ་ཡིན་ན་རྗེས་མ་སོ་སོ་ལས་ཀ་འཁྱོལ་བའི་གཞུག་གུ་ལ་ཡང་རྒྱ་ནག་དང་འབྲེལ་བ་བྱས་ཡ་གི་ཚོང་འབྲེལ་དང་དེ་འདྲའི་གོ་སྐབས་བཟོ་ཡ་འདུག་བསམ་པ་ད་དེ་ཚོའི་ནང་ལོགས་ལ་ད་ལྟ Madeleine Albright ལ་སོགས་པ་ཕྱི་སྲིད་དྲུང་ཆེ་ཟུར་པ་ཁོ་རང་ཚོས་ཀྱི་གོ་སྐབས་ལེན་ཕྱིན་ཕྱག་ལས་དེ་འདྲ་གནང་ཡོད་ད་དེ་མིག་ལྟོས་ངན་པ་ཅིག་ཏུ་ཆགས་བསྡད་ཡོད་རེད། ད་ད་ལྟའི་ཆ་ལ་ཡང་ཨ་མི་རི་ཀར་ཁོ་རང་ནང་བཞིན་མཁན་ཡོད་མ་རེད་ད་ད་ལྟ་མི་མང་པོ་ཅིག་ག་རེ་ལབ་པ་ཟེར་ན་ཀི་སིན་ཇཱར་གྱི་ཐོག་ལ་གནད་དོན་ཐོག་ལ་དོ་སྣང་བྱེད་ཡག་དང་དེ་བྱེད་ཡག་གཙོ་བོ་ག་རེ་ཟེར་ན་ད་ཁོ་རང་འདྲ་ཁོ་རང་གིས་བྱས་པ་ནང་བཞིན་ཇུས་ཉེས་མ་ཡོང་ཡག་ཆེད་དུ་སློབ་གསོ་ལེན་ཡག་དང་སློབ་སྟོན་ཅིག་ལེན་ཡག་དང་དེ་ཚོའི་ཆེད་དུ་སློབ་གསོ་བྱེད་དགོས་ཀྱི་རེད་ཟེར་གསུང་གི་ཡོད་རེད།

མ་གྲོངས་ཁ། གང་ནི། ད་རྒྱ་མི་དང་ཨ་མི་རི་ཀ་གཉིས་འཁོན་འཛིན་གྱི་རྣོ་ངར་ཞེ་པོ་ཅིག་གང་གནས་པ་དང་ནི་ཨ་མི་རི་ཀའི་མང་གཙོ་གཞུང། ཆབ་སྲིད་ཚོགས་པ་དེ་ཚོས་རྒྱ་ནག་འདྲེ་ཚོང་དོང་འདྲ་ཚོང་དོང་མཐོང་དགོས་ཡ་དེ། ཁོ་རང་རང་གི་ཚོར་ཡོད་རེད་པ་དང་ཅིང་རྒྱ་ནག་སྲུང་སྲུང་འདྲ་བྱེད་རུ་བ་དེ་ཁོ་རང་རང་གི་ཚོར་ཡ་དང་མྱོང་ཡ་ཅིག་བྱུང་ཡོད་རེད། ཨ་ནི་ཁོ་རང་ནིག་སོན་དང་ཨ་ནི་ཁི་སིན་ཇེར་གཉིས་ཀྱིས་སྤེལ་བའི་ལས་འགུལ་དེ་ད་དཔེ་ཁོ་རང་འཐུས་ཤོར་ཆེན་པོ་རེད་ཨ་ནི་ད་དཔེ་ལས་ཆུ་སྐྱོང་བ་ཚར་བ་རེད་ད།

ཨ་ནི་ད་རྒྱ་ནག་ལ་ལྟ་ཚུལ་ངན་པ་ཡོད་པ་རྒྱ་ནག་གི་ད་དཔལ་འབྱོར་དང་ཆབ་སྲིད་དང་གང་ཅིའི་ཐོག་ནས་ད་འདི་སྐབས་ལ་ཡང་ཞེ་དྲག་གིས་ཉམས་ཆག་འགྲོ་བཞིན་པ་འདི་དབྱིན་ཇིའི་བཤད་སྲོལ་ནང་ལ་ཡིན་པས་ན་ཆ་ཚང་སྐོར་ར་བརྒྱབ་བྱས་ཏག་ཏག་དེ་དང་པོ་འགོ་བཙུགས་ས་དེར་སླེབས་རེད་ཟེར་ཡ་ཅིག་བྱུང་འདུག་ག་རེད།